ཅིག་མཇལ་འཕྲད་ཞུ་དུས་དེ་བྷོ་པལ་ལ་ཡང་ང་ཚོ་གི་བློན་ཆེན་གཞོན་པ Deputy CM དེ་ཨ་ནི Jagdish Devra ཁོ་རང་མཉམ་པོ་མཇལ་འཕྲད་བྱུང་སོང་ཨ་ནི་དེ་མིན་པ་ཡང་ཁོ་རང་ཚོ་ས་གནས་ཀྱི Mayor ལབ་ཀྱི་འདུག་བ་ས་གནས་སྤྱི་ཏི་སྤྱི་ཁྱབ་ཀྱི་ཡང་དེ་ཅིག་ཆགས་ཀྱི་དོན་གྲོས་ཚོགས་འཐུས་མི་ཡང་རེད་ཤག་བཀའ་བློན་རེད་ཤག་ཁོ་རང་མངའ་སྡེ་གི་དགོན་ད་ཨ་ཞེ་སང་ཁོ་རང Malti Rai ད་ཁོ་རང་ཚོ་མཉམ་པོ་མཇལ་འཕྲད་བྱུང་ཨེ་ད་ཨ་ནི་གྲོས་ཚོགས་འཐུས་མི་མང་དག་ཞིག་མཉམ་དུ་མཇལ་འཕྲད་བྱུང་ཡོད་རེད་ཨ་ནི་དེ་མིན་ཅིག་གི་སྡེ་པ་ལ་ཡང་སྤྱི་ཚོགས་ཁོ་རང་ཚོ Grassroots ཀྱི Organization མང་པོ་ཅིག་གི། Head འདི་འདྲའི་དང Pradhan འདི་འདྲའི་ཡང་ཡོད་རེད་བ་ཁོང་ཚོ་གོག་ཤེས་རྒྱ་ཆེ་གཞིས་ཆགས་ནང་ཁུལ་ལ་ཡང་འདི་འདྲའི་ང་ཚོའི་ཡོད་ན་ད་རུ་དཔོན་ཟུར་ཞེས་འདི་འདྲའི་དང་མང་པོ་ཞིག་ཁོང་ཚོ་འབྲེལ་བ་གནས་རྗེས་བྱུང་བས་ཁ་ས་འདི་བཀའ་མོལ་ཞུ་ཡས་བྱུང་བ་རེད་བོད་ནང་གི་ཛ་དྲག་གནས་དུས་བོད་ཀྱི་ཅིག་གི་བོད་དང་འཕགས་བོད་གཉིས་ཀྱི་འབྲེལ་བ་དང་ཅིག་གི་བོད་དང་རྒྱ་མི་གི་ད་ལྟའི Conflict འདིའི་སྒང་ལ་རྒྱ་གར་གྱི་ག་རེ་བྱས་ནས་དོ་སྣང་གནང་དགོས་ཀྱི་ཡོད་རེད་མེད་འདི་འདྲའི་སྒང་ལ་བཀའ་མོལ་ཞུ་དུས་སེམས་པ་དངོས་གནས་ཧང་སང་ཡང་རྒྱབ་སྐྱོར་ཡག་པོ་བྱུང་ཞུ་ཡས་ཡིན།

ད་རྒྱ་བོད་ཕྱི་ནང་གི་མཚན་བོད་ཅེས་ཁོ་རང་ཚོ་ཚུར་འགྲེལ་བཤད་རྒྱག་གི་འདུག་དེ་འདྲའི་གཞུང་རུ་བ་དེ་འདྲའི་རུ་བ་ལ་བྱས་ད་ཁོ་རང་ཚོ་གོ་རྟོགས་ཀྱི་ཐོག་ལ་ད་ཧང་སངས་རེད་ཤག་ད་ནི་ང་ཚོའི་ཡོང་རྒྱུའི་དུས་ཚོད་ལ་ད་ཅིག་ང་རང་ཚོའི་ངོས་ནས་འབོད་སྐུལ་ཞུ་ཡ་དེ་བོད་དེ་ཅིག་ལོ་རྒྱུས་ཀྱི་རྒྱང་ཤིང་རང་བཙན་གཙང་མ་ཡིན་པ་དེ་གསུང་ཡ་དེ་གིས་རྒྱ་གར་ལ་ཡ་ཁེ་ཕན་ཡོད་བ་ད་དེ་འབྲེལ་གྱི་ང་ཚོ་ཞུ་སྐུལ་བྱུང་ཡ་བྱུང་དུས་ཙམ་པ་ཁོ་རང་ཚོ་ཡ་ད་དེ་དངོས་གནས་བདེན་པ་ཞིག་རེད་འདུག་ང་ཚོས་ད་ལྟ་བར་དུ་ག་འདྲ་བྱས་ནས་དེ་བཞག་པ་རེད་ཨ་ནི་དེ་འབྲེལ་གྱི་བགྲོ་བསྡུར་ཡ་གནང་སོང། ང་ཚོ་སློབ་མ་ད་སློབ་ཕྲུག་ཚོ་མང་པོ་ཞུགས་ཐུབ་ཡོད་རེད་ཁོ་རང་ཚོས་ནས་ད་ཅིག་གི་དེ་འདྲའི་སྐོར་ལ་སྔན་མ་ཧ་གོ་གི་མེད་བ་དང་དེ་འདྲའི་བཀའ་མོལ་མང་པོ་གསུངས་ཀྱི་འདུག་ད་གསར་ཁང་བརྒྱུད་ལམ་ཐོག་ནས་ཡིན་པས་ནས་ང་ཚོས་ཀྱི་ད་ཧ་ལམ་གསར་ཁང་ད Electronic ད Print ད་དེ་ཚོ་ཚང་མ་ཁྱོན་བསྡོམས་བརྩིས་པ་ན་ལྔ་བཅུ་དྲུག་ཅུ་ལྷག་ནང་ལོགས་ལ་ང་ཚོས་ཀྱི་དེ་ཅིག་འཁྱོལ་ཡོད་རེད། དེ་བཞིན་ཡོང་ཤེས་དོན་ནོ་གཉིས་ནས་རྒྱ་གར་གྱི་མངའ་སྡེ Madhya Pradesh ནང་གི NRI གཙུག་ལག་སློབ་གཉེར་ཁང་དུ་སློབ་ཕྲུག་ལྔ་བརྒྱ་ལྷག་ལ་བོད་དོན་ངོ་སྤྲོད་གནང་སྐབས།

ཁ་བྲལ་གྱི་རྩུབ་སྤྱོད་ལ་རྡུང་རྡེག་གིས་བོད་ནང་དུས་བདེ་ཞོད་འཇགས་ལས་འགན་དང་པོར་བརྩི་དགོས་པའི་སྐོར་འགྲེལ་བརྗོད་བྱས་གདའ། དེའང་བོད་རང་སྐྱོང་ལྗོངས་བདེ་འཇགས་ལྷན་ཁང་ཟེར་བའི་དྲ་རྒྱའི་སྟེང་དེ་དང་འབྲེལ་བའི་གནས་ཚུལ་སྤེལ་བའི་ནང་ཞི་ཅིན་ཕིང་སྲོག་ཤིང་དུ་བཞག་ནས་དམར་ཤོག་ཚོགས་པའི་བཀོད་ཁྱབ་བཞིན་བོད་ནང་བདེ་འཇགས་དང་བརྟན་ལྷིང་ཆེད་ཉེན་རྟོག་བཙུགས་ནས་དུས་དང་རྣམ་པ་ཀུན་ཏུ་ཉེན་བརྡ་གཏོང་བ་དང་དོགས་ཟོན་རྒྱུན་འཁྱོངས་དང། དགྲར་འཛིན་པའི་སྟོབས་ཤུགས་དང་ཏཱ་ལའི་ཤོག་ཁག་གི་སིམ་འཛུལ་རྩུབ་སྤྱོད་སྣ་ཚོགས་ལ་རྡུང་རྡེག་ཚ་ནན་གཏོང་དགོས་པ་སྟོབས་ཤུགས་ཀྱི་མཛད་སྒོ་ཁག་ལ་ཧུར་བརྩོན་ཆེན་པོས་མཛད་ཐབས་སྣ་ཚོགས་ལག་བསྟར་དགོས་པ་སོགས་འགྲེལ་བརྗོད་བྱས་གདའ། དེ་ནས་གནད་དོན་དེའི་ཐོག་རྒྱ་ནག་དང་བོད་ཀྱི་གནད་དོན་ཉམས་དཔྱད་པ་སངས་རྒྱས་སྐྱབས་ལགས་སུ་གནས་ཚུལ་དེའི་ཐད་དགོངས་ཚུལ་བཅར་འདྲི་ཞུ་སྐབས་སུ་གསུངས་དོན་ལ། ད་ལྟའི་སྤྱིར་བཏང་ད་བོད་རང་སྐྱོང་ལྗོངས་ཀྱི་ནང་ལོགས་ནས་ཅིག་སྤྱི་བདེ་ཟེར་ཡ་ད་ཅིག་ཉེན་རྟོག་པ་དང་ད་ག་ནང་བཞིན་ད་རྒྱ་ཁབ་བདེ་འཇགས་ལྷན་ཁང་དེ་ཚོ་གི་ཚོགས་འདུ་ཅིག་ཚོགས་དེ་དེའི་ནང་ལོགས་ལ་ཨ་ནི་ཏཱ་ལའི་རུ་ཁག་ཟེར་ཡ་དེ་དང་ཨ་ནི་ཏཱ་ལའི་རུ་ཁག་ལ་རྡུང་རྡེག་བྱེད་དགོས་ཡ་དང་ཨ་ནི་ཅིག་ག་རེ་ཟེར་དགོས་རེད་ད་བོད་རང་སྐྱོང་ལྗོངས་ནང་ལོགས་ལ་ཨ་ནི་བརྟན་ལྷིང་ཡོང་དགོས་ཡ་ད་དེ་ཚོ་སྤྱིར་བཏང་གི་རྒྱ་ནག་དམར་ཤོག་གི་ད་ལྟ་བར་དུ་བཤད་སྡོད་ཡ་གི་གནད་དོན་ཅིག་ཆགས་བསྡད་ཡོད་རེད། ད་དོན་དམ་པའི་ཨ་ནི་བོད་རང་སྐྱོང་ལྗོངས་ནང་ལོགས་ལ་ལྷིང་འཇགས་མེད་ཡག་དང་ཏཱ་ལའི་རུ་ཚོགས་ཀྱི་ཤུགས་རྐྱེན་ཡོད་མེད་ད་ལྟའི་གནད་འགག་ཟེར་ན་འདྲ་ཞིག་ཆགས་ཀྱི་ཡོད་རེད་ད་ལྟའི་རྒྱ་ནག་གཞུང་གི་ལྷན་ཁང་མང་པོ་ཅིག་གིས་ཨ་ནི་ཏཱ་ལའི་རུ་ཁག་ཟེར་བ་དང་ཡང་ན་ཁ་བྲལ་ཟེར་བ་དང་ཨ་ནི་ཅིག་ག་རེ་ཟེར་དགོས་རེད་སྤྱི་ཚོགས་བདེ་འཇགས་ལ་གནོད་པ་ཟེར་བ་ད་དེ་ཚོ་ལ་ཁ་གཡར་ནས་ཨ་ནི་ཁོ་རང་ཚོ་གིས་ད་ཅིག་མཁས་པ་ཚོས་བཤད་ཡ་དེ་རེད་ཨ་ནི་ཁ་བྲལ་གི

ཨ་ནི་དེ་འདྲ་གི་གནད་དོན་བྱུང་རྒྱུ་དེ་ཚོ་ཚང་མ་ལ་ད་ཁོ་རང་ཚོ་གི་ཡི་དེ་ལ་ཁ་གཡར་ས་ཟེར་ན་འདྲ་དེ་ལ་ད་ཅིག་ག་རེ་ཟེར་དགོས་རེད་ཁག་དཀྲི་ས་ཡག་ཤོས་དེ་ཨ་ནི་ཏཱ་ལའི་རུ་ཚོགས་སྒང་ལ་བཞག་ཡོད་རེད་བ། ཁོ་རང་ཚོ་གི་ནོར་འཁྲུལ་དང་ཁོ་རང་ཚོ་སྲིད་བྱུས་ནོར་འཁྲུལ་དང་ཁོ་རང་ཚོ་གི་བོད་པ་གི་གཞི་རྩ་གི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་གཏང་ཡག་གི་གནད་དོན་དེ་ཚོ་བཤད་གི་ཡོད་མ་རེད་དེ་ཡིན་དུས་སྒང་ལ་ད་དེ་རྒྱ་ནག་གཞུང་གི་ཆབ་སྲིད་དྲིལ་བསྒྲགས་དང་འབྲེལ་ནས་ཨ་ནི་དོན་དམ་པའི་ད་ད་ལྟ་རྒྱ་ནག་ནང་ལོགས་ལ་ཡིན་ན་ཁོ་རང་ཚོ་མི་རིགས་ནང་ལོགས་ལ་ཨ་ནི་བདེ་འཇགས་ཟེར་ཡག་དེ་ཤུགས་ཆེན་ཅིག་ཆེན་པོ་ཅིག་སྤེལ་འགྲོ་བས་ད་དཀའ་ངལ་དེ་རྒྱ་ནག་དེ་ཨ་ནི་དཔལ་འབྱོར་གྱི་ཉེན་ཁའི་ཟེར་ན་འདྲ་ད་ཡར་རྒྱས་མ་འགྲོ་བའི་སྐབས་སུ་ཨ་ནི་མི་མང་དེ་ཚོ་ལ་རྒྱ་ནག་དམར་ཤོག་གི་དབང་སྒྱུར་དང་དབང་འཛིན་པ་རྒྱ་ནག་དམར་ཤོག་གི་གཞུང་དེ་ལ་དོགས་པ་ཅིག་སླེབས་ཡོང་གི་ཡོད་དུས་སྒང་ལ་ད་རྒྱ་ནག་གི་ཕྱོགས་ཡོངས་ནས་རྒྱལ་ཡོངས་ལ་དེ་རེད་རྒྱལ་ཁབ་བདེ་འཇགས་ཟེར་ཡ་དང་བརྟན་ལྷིང་ཟེར་ཡ་དང་ད་དེ་ཚོ་ཨང་དང་པོ་བརྩིས་ཡོད་རེད་བ་དེ་ཡིན་དུས་སྒང་ལ་ད་བོད་རང་སྐྱོང་ལྗོངས་ནང་ལོགས་ཀྱི་དེ་འདྲ་གི་ཚོགས་འདུ་འཚོགས་དགོས་ཡ་དང་རྒྱུ་མཚན་དང་དམིགས་ཡུལ་དེ་ཚོ་གསལ་པོ་རེད་ད་རྒྱ་ནག་གཞུང་ལ་ངོ་རྒོལ་མ་བྱེད་ཡ་དང་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་མཁན་ཅིག་ཡིན་ན་ཨ་ནི་ཏཱ་ལའི། རུ་ཚོགས་དང་ཁ་བྲལ་བ་ཡིན་པ། ད་དེ་འདྲ་ངོས་འཛིན་བྱེད་ཀྱི་ཡོད་རེད་བ། དེ་ཡིན་དུས་སྒང་ལ་ད་དེ་ཚོ་གཏིང་ཟབ་པོ་ཞིབ་འཇུག་བྱེད་དགོས་ཡ་གནད་དོན་ཅིག་མ་གཏོགས་ཁོ་རང་ཚོ་གིས་ད་ཚོགས་འདུའི་སྒང་ལ་བཤད་བཞིན་པའི་དྲིལ་བསྒྲགས་ཀྱི་གནས་ཚུལ་སྤེལ་རྒྱུ་དེ་ཚོ་ཐད་ཀའི་དྲིལ་བསྒྲགས་གོ་བ་བླངས་ན་ཏན་ཏན་དེ་མེད་ཡ་འདྲ་བོ་ཞིག་ཚོར་གི་འདུག་ལ། ཡང་ཚོགས་འདུའི་སྟེང་བོད་རང་སྐྱོང་ལྗོངས་ཀྱི་རྒྱ་ནག་དམར་ཤོག་དྲུང་ཆེ་གཞོན་པ་དང་བདེ་འཇགས་ལྷན་ཁང་གི་མགོ་གཙོ་ཀྲང་ཧུང་པོ་ཟེར་བས་ཞི་ཅིན་ཕིང་གི་བསམ་བློ་དང་དགོངས་པར་སློབ་སྦྱོང་གིས་ཉེན་རྟོག་གཙོ་བྱས་སྲིད་གཞུང་གི་འགོ་ཁྲིད་ཚོས་བཀོད་ཁྱབ་དང་མཛུབ་སྟོན་ཟུང་འབྲེལ་བྱས་ཏེ་ཆད་ལུས་མེད་པར་བདེ་སྲུང་ཆེད་ལག་བསྟར་དོན་འཁྱོལ་དང་དུས་རབས་གསར་པར་བོད་རང་སྐྱོང་ལྗོངས་ཀྱི་ཡུན་རིང་བདེ་འཁོད་ཀྱི་སྤུས་ཚད་མཐོ་བའི་འཕེལ་རྒྱས་ལ་སྐུལ་འདེད་གཏོང་ཆེད་སྤྱི་ཚོགས་རིང་ལུགས་དང་དེང་རབས་ཅན་གྱི་བོད་ལྗོངས་གསར་པ་བསྐྲུན་པ་དང་ཉེན་རྟོག་དཔུང་སྡེས་བདེ་འཇགས་དང་བརྟན་ལྷིང་བཅས་ཕྱོགས་ཡོངས་ནས་བྱས་རྗེས་འཇོག་དགོས་སྐོར་སོགས་འགྲེལ་བརྗོད་བྱས་ཡོད་པ་རེད། ཡང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ལོ་འགོ་ཚུགས་པ་དང་འབྲེལ་རྒྱ་ནག་གཞུང་གིས་བོད་ནང་རྣམ་པ་ཅི་རིགས་ཀྱི་སྒོ་ནས་དམ་དྲག་མུ་མཐུད་དང་བོད་མི་ཚོས་དམར་ཤོག་ཚོགས་པའི་ཁ་ལ་ཉན་ཐབས་ཀྱི་ཐབས་ལམ་སྣ་ཚོགས་ལག་བསྟར་བྱེད་བཞིན་ཡོད་པ་ལྟར། སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གཉིས་ཉིན་ཟི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་དཔལ་ཡུལ་རྫོང་གི་དམར་ཤོག་ལས་བྱེད་ཚོས་ཁུལ་དེའི་དགོན་སྡེ་སུམ་ཅུ་སོ་ལྔ་ཙམ་གྱི་ནང་ཆེད་བསྐྱོད་ཀྱིས་ལོ་གསར་འཚམས་འདྲི་དང་འབྲེལ་གྲྭ་བཙུན་ཚོ་ལ་རྒྱ་ནག་གཞུང་གི་ཆབ་སྲིད་སློབ་གསོ་དྲིལ་བསྒྲགས་དང་མུ་མཐུད་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་ཁ་བྲལ་བའི་བྱ་སྤྱོད་ཐེར་འདོན་བྱེད་དགོས་སྐོར་སྐུལ་མ་གཏོང་བ་དང། ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་ཉམས་ཞིབ་པ་ཉི་འོད་ལགས་ནས་རྒྱ་ནག་གཞུང་གིས་གོང་ས་མཆོག་ཁ་བྲལ་ཡིན་སྐོར་བརྗོད་ནས་བོད་ནང་བདེ་འཇགས་དང་བརྟན་ལྷིང་བྱེད་བཞིན་པ་དེ་བོད་མི་ཚོ་ལ་མུ་མཐུད་དམ་དྲག་དང་འཛིན་བཟུང་གི་སྲིད་བྱུས་ལག་བསྟར་བྱེད་ཐབས་ཤིག་ཡིན་པ་འགྲེལ་བརྗོད་གནང་གདའ།
སྐད་ཆ་ཞིག་བྱུང་བ་ཡིན་ན་ལམ་སང་གི་འབུར་འཇོམས་གཏང་ཡག་སྤྱི་ཚོགས་བདེ་འཇགས་ཀྱི་མིང་ཐོག་ནས་འབུར་འཇོམས་གཏང་གི་ཡོད་རེད་ད་ལྟ་བར་དུ་ཡིན་ནའི་ཨ་ནི་མ་འོངས་པ་ཡིན་ནའི་དེ་གི་འབུར་འཇོམས་དང་དེ་གི་དྲག་གནོན་དེ་ཤུགས་ཆེ་རུ་གཏང་ཡག་གི་མཚོན་རྟགས་ཅིག་རེད་བསམ་གི་འདུག། གཅིག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་དེ་རིང་གི་གསར་འགྱུར་བྱེད་སྟངས་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལེ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ནང་དེ་རིང་གི་གསར་འགྱུར་ཁག་མུ་མཐུད་གསན་རོགས་ཞུ།

རྒྱལ་ཁབ་དེ་ཚོ་ནང་ལ་དམངས་གཙོ་ཚད་ལྡན་ཡོད་པ་ཅིག་ཡོད་རེད་ལ་ཨ་ནི་ཁོ་རང་ཚོ་གི་དཔལ་འབྱོར་ཐོག་ནས་ཡིན་ནའི་རེད་གང་ཅིའི་ཐོག་ནས་ཡིན་ནའི་ཅིག་སྟོབས་ཤུགས་ཡོད་པའི་རྒྱལ་ཁབ་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་དུས་ཀ་ལ་ཁོ་རང་ཚོ་ད་རྒྱ་ནག་གི་སྡིགས་ར་ལ་ཞེད་དགོས་ཡ་ཡོད་མ་རེད་ལ་ཨ་ནི་སོ་སོའི་རྒྱལ་ཁབ་ནང་ལ་འགྲོ་བ་མིའི་ཐོབ་ཐང